ང་དང་རི་བོང་ལ་བཞུགས་སའི་སྒྲོལ་ཆུང་བཅས་ཟེར་ན་གོ། འུ་ལུ་ལུ་བུ་ལས་མི་ཡི་མ་སྣ་མང་པོ་གསུངས་པ་སང་ན་ཞབས་ཕྱི་ཀྲུང་གོར་དེ་ག་སྙམ་པ་བག་མ་ཐོན་སྲིད་པ་སང་ན་ཕོ་ཁ་ཆོར་ལ་སོལ་ཆོར་འགྲིག་དང་སྐེམ་རིགས་རྡོ་ནན། ཡ་ཤ་རིགས་མོ་ལན་སྐྱིད་པོ་སྐྱིད་པོ་སང་ན་དེ་ནས། ལྟེ་བ་ཟེར་ན་ང་དང་ལྟེ་བ་བཞི་རུ་བ་འཇུག་ལྟེ་བ་ཟེར་ན་ང་དང་ཡིན་ན་དྲོད་པའི་ལྟེ་བ་རྫོགས་སྤོས་ནོག་ལེ་དེ་ནས་ལྟེ་བའི་རྒྱབ་ནང་ཡང་རུང་བཟོ་དོན་ནོག་འཇོག། ཁ་ཚ་དགོན་པའི་སྐོར་དང།

དེ་སུར་སུར་ལ་ལས་གཏིང་མོ་སྒང་བཟང་བ་ལས་ཧེ་མིས་ཤུག་ཐུག་ས་ལས་བཞུ་ཡང་ཡང་པོ། དེ་ནི་གཏིང་མོ་སྒང་རྡོ་ས་སྒང་བ་ལས། དེ་ནི་ཧེ་མིས་ཤུག་ཐུག་ས་བཞུ་ཡང་ཡང་པོ་ཤུག་པ་མི་ནི་མང་པོ་ཡོད་སྐབས་དག་ལས་དག་ས་ང་རྒྱལ་བུ་འཇུ་ཡང་འདུག་པིན་ལས། དེ་ནི་ཤུག་པ་མང་པོ་ཡོད་ཚེ་ཡུལ་བུ་ན་དེ་ནས་གཟུགས་བྲིས་ནང་ཡོང་བ་དང་ཡང་པོ་དེ་ག་ན་ལ་བྱུང་འཇིག་རྒལ་དེ་ན་ཡང་ཡུལ་བདེ་མོ་ཞིག་ང་དང་ཡང་ཐང

བོད་ཀྱི་ཆོས་རྒྱལ་མེས་དབོན་ཀུན་གྱི་བཀའ་དྲིན་ལ་ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་བཟོ་མཁན་པོ་ང་དང་ལ་དྭགས་ལ་ཉེ་རང་བཅས་བཟོས་ན་བོད་ནང་ལ་དྭགས་ཀོ་མ་ན་བུ་སྟོང་མིག་ན་མིག་ཤོག་ཚོ་བཟོ་མཁན་ལ་ཉེ་རང་ལས། རྒྱུད་གཅིག་གཅིག་ཡིན་མཁན་ལ་ཉེ་རང་དེ་ཀ་སོང་པ་ས་ན་ང་དང་མ་ནི་གཟིག་པ་ཆོས་རྒྱལ་བླ་མ་ཧྲན་ཏི་འཛད་མེད་བཀའ་བཟོ་མ་ནི་དགེ་བ་ཆོས་རྒྱལ་བླ་མ་དྷ་དཔལ་ཡོངས་བཀའ་བཟོ་དེ་ནས་རྒྱལ་པོའང་དེ་འོག་སོང་པ་ས་ན་ད་ལྟའི་སྲིད་ན་རྒྱལ་པས་དེ་ནས་ངས

ཏེའོ་ཆོས་ཨ་དང་མཉམ་པོ། དེ་ནས་ཡི་རང་ད་ལྟའི་ཚང་མའི་ནང་ཧྲ་ཧྲ་མོ་ཚང་མའི་ནང་ན་ཨང་དང་དཔེ་དགའ། དེ་ནས་སེང་གེ་རྣམ་རྒྱལ་བིང་བ་བཟང་ན། ད་པན་ཕེ་ལོག་ཤར་དུག་ཆུ་རྒྱ་ཕོ་རྒྱ་མོ་ནང། སྐུ་དྲག་ནང་ལོན་དབང་ཚང་མ་ལ་ཡི་རང་ད་དགའ་འོ་རང། སུ་རང་ང་དང་ཨེ། རྒྱལ་པའི་ཁྲི་སི་ག་སྒོར་ཅོག་གཡའ་བི་ཚ་བི་ཛ་ཅོག་བཞུ་ཨ་དང་མཉམ་པོ་ཉི་རང་ཨ་ལེ། དེ་ནས་ད་ཀ་གཟུགས་ཅིག་ཁྱོད་ན་ལ་བསམ་ན་མཉམ་པོ།